གི་ཞིང། བི་གའི་ཚོགས་ཞིང་གཅིག་གསལ་འདེབས་དགོས་ཀྱི་ཡོད་རེད། གང་ག་ཕའི་བླ་མའི་རྣམ་རོལ་དུ་ཆགས་པ་ཅིག་དགོས་ཀྱི་ཡོད་རེད། སྐབས་དེ་ལ། སྐྱབས་འགྲོའི་སྐབས་ལ་དེ་འདྲའི་སོང་མི་འདུག་བ། ད་ལྟ་དེ་ལ། དེ་དགོས་ཀྱི་ཡོད་རེད་བླ་མའི་རྣལ་འབྱོར་དུ་རེད་པ་ལ། གང་ག་བླ་མའི་རྣམ་རོལ་ཡིན་པ་ཅིག། ངེས་པ་རྙེད་པ་ཅིག་དགོས་ཀྱི་ཡོད་རེད་འོ་དེ་ཡིན་དུས་ཚོགས་ཞིང་བི་གའི་ཚོགས་ཀྱི་ཞིང་གསལ་བཏབ་པ། ད་ལྟའི་བི་གའི། ལམ་རིམ་གྱི་བི་གའི་ཚོགས་ཞིང་ཟེར་ན་ཡང་རེད་བླ་མ་མཆོད་པའི་ཚོགས་ཞིང་ཟེར་ན་ཡང་གཅིག་པ་གཅིག་རྐྱང། སོ་སོ་ཉམས་སུ་བླང་ཡ་དེ་གཅིག་མ་གཏོགས་གཉིས་ཉམས་སུ་བླང་ཡ་ཡོད་མ་རེད་མཁྱེན་སོང་ང་འོ་དེ་བྱས། དེ་ནས། བཞེད་པ་ཚོགས་ཞིང་མདུན་དུ། ད་བི་ཀའི་བདེ་སྟོང་དབྱེར་མེད་ལྷ་ལམ་ཡངས་པར་ཀུན་བཟང་ད་དེ་ཚིག་དེ། ད། ཁ་ལ་མེད་མཁན་ཕལ་ཆེར་ཡོད་མ་རེད་པ་ད། དེ་ཡིན་དུས་དེ་གཞི་བཞག་བྱས་ནས། རྩ་བ་འདྲ་བོ་དེ་གཞི་བཞག་བྱས་ཨ་ནི་མདུན་དུ་བི་ཀའི། ཚོགས་ཞིང་བི་ཀའི་ཆ་ཚང་གསལ་ཐེབས།

ལོ་ཟླ་གང་ཅིའི་བི་གའི་བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་ཟུང་འཇུག་གི་གོ་འཕང་བི་གའི་ཐོབ་ཡ་གི་རྒྱུ་ཟེར་ནས་རེད་ཡན་ལག་བདུན་འདི་རེད། ལོ་ཟླ་ཚོགས་ཡོངས་སུ་རྫོགས་ཡ་གི་ལོ་ཟླ་ཟེར་ནས་རྫོགས་པར་རྫོགས་བྱེད་ལ་ཟེར་ནས་རེད་གང་ཅིའི་ཡན་ལག་བདུན་འདི་མེད་ན་ཡོང་གི་ཡོད་མ་རེད། བྱས་ཙང་ཕྱག་འཚལ་བའི་ཡན་ལག། ཕྱག་འཚལ་བ་ཟེར་དེ་ལ་ད་ལུས་ཀྱི་ཕྱག་ངག་གི་ཕྱག་ཡིད་ཀྱི་ཕྱག། ལུས་ཀྱི་བི་གའི་བསྐུམ་ཕྱག། འོ་ད་བརྐྱངས་ཕྱག་རྒྱས་པ་ནས་རྒྱས་པའི་ཕྱག། གང་བྱེད་བི་གའི་ཕྱག་ཕུལ་བའི་སྒང་ན་སྤུས་དག་པོ་འོ་འོ་ད་སྤུས་དག་པོ་བྱས། ལུས་ཀྱི་ཕྱག་ཕུལ་གྱི་གཙོ་བོ་འདྲ་པོ་དེ་ནི་ལུས་ཀྱི་སྒོ་ནས་བསགས་པའི་སྡིག་སྒྲིབ་ཡོད་རེད་པ་ད་འོ་ད་དེ་ཚོས་ལུས་ཀྱི་སྦྱོར་བརྒྱབ་ནས་དེ་ནས་སྡིག་སྒྲིབ་བསགས་བཞག་ཡིན་དུས་སྒང་ན་དེའི་གཉེན་པོ་དེ་ལ་དེ་ནི་ལུས་ཀྱི་ཕྱག་ཟེར་ནས་ལུས་བེད་སྤྱོད་བཏང་ལུས་ཀྱི་ཐོག་ནས་དཀའ་ལས་འདྲ་པོ་བརྒྱབ་ནས་ཕྱག་ཕུལ་འོ་འོ་ད་བྱེད་མཁན་ཡིན་ན་ལུས་ཀྱི་སྡིག་སྒྲིབ་དག་འགྲོ་གི་ཡོད་རེད། ཨ་ནི། ཕྱག་ཕུལ་བའི་སྒང་ན་དཔེར་ན། ཕྱག་ཕུལ་དུས་སྒང་ན་སྤྱིར་བཏང་ལུས་རྩལ་བྱེད་ཡ་འདྲ་པོ་བྱེད་ཀྱི་རེད་པ། ཕྱག་ཕུལ་བའི་སྒང་ན་གཟུགས་པོ་ལ་ཕན་ཡ་དེ་ཕན་གྱི་ཡོད་རེད་དེ། ཕྱག་ཕུལ་བའི་སྒང་ན་གཟུགས་པོ་ལ་ཕན་གྱི་རེད་བསམ་ནས་ཕྱག་ཕུལ་རྒྱུ་ཡོད་མ་རེད་མཁྱེན་སོང་ང་ཆོས་ཀྱི་བྱས་ན། ཕྱག་ཕུལ་ན་ཁོ་གཟུགས་པོ་ལ་ཕན་ཡ་འདི་ཞོར་ལ་རེད་བ། དེ་ཡིན་དུས་ཕྱག་གཟུགས་པོ་ལ་ཕན་གྱི་རེད་བསམ་ནས་ཕྱག་ཕུལ་བ་ཡིན་ན་དེ་ཆོས་ལ་ཆགས་ཀྱི་མ་རེད་བ། ཚེ་འདི་གི་དོན་དག་ཅིག་རེད་པ་དང་གཟུགས་པོ་ཡག་པོ་ཡོང་ཡ་ཅིག་རེད་པ་དང་གཟུགས་པོ་མཉེན་པོ་ཡོང་ཡ་དང་ཡག་པོ་ཡོང་ཡ་ལ་ཨ་ནི་ཕྱག་འབུམ་བསགས་བཞག་ན་དེ་ཆོས་རེད་གི་མ་རེད། བྱས་ཙང་ང་ཚོས་ཆོས་སུ་འགྲོ་ཡ་ཅིག་དགོས་ཀི་ཡོད་ཙང་ཕྱག་ཕུལ་བའི་ཁར་ཀུན་སློང་འདི་ཕི་ཀའི་བྱང་ཆུབ་ཀི་སེམས་བཅོས་མ་ཚུན་ཆད་ཀི་ཟིན་པ་བྱས་རེད་པ་དང་སྡིག་སྒྲིབ་དག་ཡ་སོ་སོ་སངས་རྒྱས་ཀི་གོ་འཕང་ཐོབ་པ་ལ་སྡིག་སྒྲིབ་དག་དགོས་རེད་པ་དང་ཚོགས་རྫོགས་འོ་དེའི་ཆེད་དུ་ཕྱག་ཕུལ་གི་ཡོད་བསམ་པ་བྱས། བྱས་སོང། དེས་ན། ལུས་ཀྱི་ཕྱག། ད་དེ་ནི་ངག་གི་ཕྱག་དེ་དེ་ནི་བསྟོད་དབྱངས་ཟེར་བས་བསྟོད་དབྱངས། བསྟོད་དབྱངས། བི་ཀའི་ཚོགས་ཞིང་གི་བི་ཀའི་སྐྱབས་གནས་ཚོགས་པའི་དེ་ནི་ཡོན་ཏན་བརྗོད་ནས་རོ་ད་དེ་ལ་དེ་ནི་སོ་སོའི་བི་ཀའི་ལུས་བི་ཀའི་དཔག་ཏུ་མེད་པ་ཕར་སྤྲུལ་ལུས་རེ་རེ་ལ་མགོ་དཔག་ཏུ་མེད་པ་མགོ་རེ་རེ་ལ་ལྕེ་དཔག་ཏུ་མེད་པ་འོ་ད་དེ་གི་བི་ཀའི་དབྱངས། རོ་ད། དབྱངས་བྱིན་པའི་བསྟོད་དབྱངས་བརྗོད་ཡ་འདྲ་བོ། དེ་འདྲའི་ཀྱི་སྟབས་བདེ་པོ་ཡོང་གི་མི་འདུག་ན། ཨ་ནི་སོ་སོ་གི་བི་གའི་ཐོག་མ་མེད་པ་ནས་ད་ལྟའི་བར་དུ་ལུས་གྲངས་ལས་འདས་པ་ཅིག་བླངས་ཡོད་རེད་བ། ཨོ་དེ་ཚོའི་གང་ག་ལོ། མ་ཞིག་ཐོན་དགོ་བ་མི་ཡི་རྣམ་པ་ཅིག་ཤ་སྟག་ཏུ་བསྒོམས་ནས། ཨོ་ད། ལུས་གྲངས་ལས་འདས་པ་ཅིག་ཨོ་དེ་ཚོ་གངས་དཀར། གི་བི་གའི་ཨ་ནི། བི་གའི་ང་བི་གའི་བསྟོད་དབྱངས་བརྗོད་པའི་མོས་པ་བྱེད་ན་འགྲིག་གི་རེད།

འོ་ད་དེ་ཚོའི་བེད་དངོས་སུ་བཤམས་པ། དངོས་སུ་བེད་གྲངས་འགའ་རེ་ཚེ་རེ་ཚེ་མ་གཏོགས་མེད་པ་ཡིན་ན་ཡང་ཡིད་ཀྱི་བེད་ནམ་མཁའ་གང་བ་བར་སྤྲུལ་ནས་ཕུལ་ན་བེད་དེ་ཡོད་རེད། ཕན་ཡོན་ཆེན་པོ་ཡོད་རེད། རེད་པ་ད། ད་དེ་ལ་དེ་ནི་བླ་ན་ཡོད་པའི་མཆོད་པ་རེད་དེ་ཚོ། ད་བླ་ན་མེད་པའི་མཆོད་པ་དེ། དེ་ནི་བེད་ཀ་མདོ་བློ་གྲོས་རྒྱ་མཚོས་མདོའི་སྐབས་ནས་གསུངས་པ་ནང་བཞིན་བེད་ཀ། འོ་ད་དེ་ནི། རེད་པ་ད། བྱང་ཆུབ་མཆོག་ཏུ་བེད་ཀ་སེམས་བསྐྱེད་ཡ་དང། ཨ་ནི་སངས་རྒྱས་ཀྱི་བསྟན་པ་འཛིན་པ། དམ་ཆོས་འཛིན་པ། ད་དེའི་སྒང་ལ་དེ་ནས་མདོ་སྙིང་རྗེ་པད་དཀར་ནས་གསུངས་པ་དེ་ཐོས་དོན་སྒྲུབ་པ་ལ་གཞོལ་བ། སོ་སོ་གང་ཐོས་པ་དེ་བི་ཀའི་ཉམས་ལེན་བྱེད་ཡ། དེ་ཚོ་མཆོད་པ་རེད། མཆོད་པ་ཟེར་བའི་སྒང་ལ་ཡིན་གཅིག་མིན་གཅིག་མཆོད་རྫས་བདུག་སྤོས་མེ་ཏོག་དེ་འདྲ་གཅིག་ཡིན་དགོས་ཀྱི་ཡོད་མ་རེད། སོ་སོ་བོད་སྐད།

ཁ་སང་འཕགས་པ་སྤྱན་རས་གཟིགས་ཞལ་གཟིགས་མཁན་གྱི་སློབ་དཔོན་ཙནྡྲ་གོ་མི་དེ་རེད་བ་ཇི་ལྟར་གླང་པོ་ཁྲོན་ཟབ་ཁ་ན་འཁྲུངས་པ་ཡི་རྩྭ་ལོ་ཁམ་འགའ་ལ་ནི་ཡེ་ནས་ཆགས་གྱུར་ནས་རྙེད་པ་གྲུབ་པ་མེད་པར་གཡང་དུ་ལྷུང་བ་ལྟར་འཚོ་བའི་འཇིག་རྟེན་བདེ་ལྡན་འདོད་པའང་དེ་དང་འདྲ་དེ་དང་འདྲ། འོ་ད་ཁ་སང་བི་ཀའི་སྔོན་འགྲོ་ཀུན་སློང་བཅོས་ཚུལ་གྱི་ཚིགས་བཅད་དྲངས་ཡ་དེ་འདི་རེད། གསུངས་པ་ལྟར་གླང་པོ་ཆེ་ཞིག་གཡང་ས་འཇིགས་སུ་རུང་བའི་ཁར་རྩྭ་སྐྱེས་པ་ལ་ཆགས་ནས། དེར་སོང་བ་ན་གཡང་དུ་ལྷུང་བ། གཡང་དུ་ལྷུང་བ་ལྟར་རང་རེ་རྣམས་ཀྱང་ཚེ་འདིའི་བདེ་སྐྱིད་ཙམ་ལ་ཆགས་ནས། མི་དགེ་བའི་ལས་སྣ་ཚོགས་ལ་སྤྱད་དེ། མི་དགེ་བའི་ལས་ལ་བི་ཀའི་སྤྱད་དགོས་ཡག་གི་ག་རེ་རེད། ཚེ་འདིའི་བདེ་སྐྱིད་ལ་ཆགས་པ་རེད་བ་ད། ཚེ་འདིའི་བདེ་སྐྱིད་ལ། མ་ཆགས་ན་མི་དགེ་བའི་ལས་ལ་འཇུག་གི་མ་རེད་པ་ད་ཡིན་ནའང་ཚེ་འདིའི་བའི་སྐྱིད་པོ་ཅིག་བྱུང་ན་བསམ་དེ་ལ་ཆགས་ནས་ཨ་ནི་མི་དགེ་བའི་འདྲ་མི་འདྲ་བ་དང་མི་དགེ་བའི་ལས་སྣ་ཚོགས་པ་ལ་སྤྱད་དེ་ནམ་ཞིག་ངན་སོང་གི་གཡང་ས་ཆེན་པོར་ལྷུང་ན་ཕྱིས་ནས་ཐར་དཀའ་བས་ན་གཏན་གྱི་འདུན་མ་ཞིག་བསྒྲུབ་དགོས། དེ་འགྲུབ་པའི་ཐབས་མཆོག་ཏུ་གྱུར་པ་ནི་བྱང་ཆུབ་ལམ་གྱི་རིམ་པའི་ཚུལ་ལ་འཇུག་པ་ལས་གཞན་མེད་པས། དེས་ན་སེམས་ཅན་གྱི་དོན་དུ་བདག་གིས་སངས་རྒྱས་ཀྱི་གོ་འཕང་འཐོབ་པར་བྱ། དེའི་ཆེད་དུ་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ཞུས་ནས་ཉམས་སུ་ལེན་སྙམ་པའི་ཀུན་སློང་དགོས་ཚུལ་བསམ། དེ་ཡང་ས་བཅད་སྔོན་དུ་ཇི་ལྟར་སོང་བ་རྣམས་སོང་ནས་ཐུན་ལ། དེ་ནས་སྦྱོར་དངོས་མཇུག་གསུམ་ལས། སྦྱོར་བའི་ཆོས་དྲུག་གི། དེ་ནས་ལྔ་པ་ཡན་ལག་བདུན་པ་མཎྜལ་དང་བཅས་པ། ཡས་ལྔ་པ་ཡན་ལག་བདུན་པ་མཎྜལ་དང་བཅས་པ་འབུལ་བའི་ཡན་ལག་གཞན་གཉིས་བཤད་ཟིན། ད་ཕྱག་འཚལ་བའི་ཡན་ལག། དེ་ནས་མཆོད་པ་འབུལ་བའི་ཡན་ལག། ཟེར་བ་དེ་གཉིས་བཤད་ཟིན། ད་གསུམ་པ་དེ་ནས་སྡིག་པ་བཤགས་པའི་ཡན་ལག་ནི། རང་ཅག་རྣམས་ཀྱི་རྒྱུད་ལ་རྟོགས་པ་སྔར་མ་སྐྱེས་པ་གསར་དུ་མི་སྐྱེ་ཞིང། སྐྱེས་ཟིན་ཉམས་པ་ནི་སྡིག་སྒྲིབ་འདིས་བྱས་པ་ཡིན་ལ། དེར་མ་ཟད་ཚེ་འདི་ཕྱིའི་མི་ལེགས་པ་ཐམས་ཅད་སྡིག་པས་བྱས་པ་ཡིན། དེ་དག་མི་འདོད་ན་སྡིག་པ་བཤགས་དགོས། བཤགས་པ་བྱེད་ན་ནི་མཚམས་མེད་པའི་ལས་དང་མྱོང་ངེས་ཀྱི་སྡིག་ཆེན་པོའང་དག་ཐུབ། བྱེ་སྨྲའི་ལུགས་ལ་མི་དག་པར་གསུངས་ཀྱང། བྱེ་བྲག་སྨྲ་བའི་ལུགས་ལ། རེད་པ་ད། དེ་ནས་མྱོང་ངེས་ཀྱི་ལས་དེ་རྣམ་སྨིན་ཅིག་མ་མྱོང་བར་དུ། དག་གི་མ་རེད་ཟེར་གསུང་བ་རེད་དེ། ད་གྲུབ་མཐའ་གོང་མའི་ལུགས་བྱེད་ཀྱི་ཡིན་ན། དེ་ལྟར་དག་ཐུབ་པ། ད་གྲུབ་མཐའ་གོང་མའི་ལུགས་བྱེད་ཀྱི་ཡིན་ན་ཟེར་ཡ་མ་རེད། དོན་དག་དངོས་གནས་དེ་དག་ཐུབ་ཀྱི་ཡོད་རེད། དེ་རེད་ད། བྱེ་སྨྲའི་ལུགས་ལ་མི་དག་པར་གསུངས་པ་རེད་མ་གཏོགས། དངོས་གནས་བྱས་ན་དེ་ལྟར་དག་ཐུབ་པ་དེ་ཐལ་འགྱུར་བའི་བཞེད་པ་ཡིན། ཐལ་འགྱུར་བའི་བཞེད་པ་ཡིན། མགོན་པོ་ཀླུ་སྒྲུབ་ཀྱི་བཤེས་སྤྲིང་ལས་ཀྱང། གང་ཞིག་སྔོན་ཆད་བག་མེད་གྱུར་པ་ལ་ཕྱིས་ནས་བག་དང་ལྡན་པར་གྱུར་དེ་ཡང་ཟླ་བ་སྤྲིན་བྲལ་ལྟ་བུར་རྣམ་མཛེས་ཏེ། དགའ་བོ་སོར་ཕྲེང་མཐོང་ལྡན་བདེ་བྱེད་བཞིན། ཟེར་དེ་ད། གཅུང་དགའ་བོ་སོར་མོའི་ཕྲེང་བ་ཅན་མཐོང་ལྡན་ནི་རྒྱལ་པོ་མ་སྐྱེས་དགྲ་དང་བྲམ་ཟེ་བདེ་བྱེད་བཞིན་ཞེས་གསུངས། གཅུང་དགའ་བོ་ཟེར་ཏེ་དེ་ནི་དེ་རེད་པ་ད་གཅུང་དགའ་བོ། སངས་རྒྱས་ཀྱི་བཀའི་སྐུ་མཆེད་དྲུག་ཡང་དག་གཅུང་དགའ་བོ། འདི་ནི།

ཨོ། དེ་ནི་བཤགས་པ་བྱ་ཚུལ་མཁས་མི་མཁས་ལས་བྱེད། བྲམ་ཟེ་མཐོང་ལྡན་གྱིས་ཞེས་པ་ཡིག་ནོར་ཡིན་པ་འདྲ། རེད། བྲམ་ཟེ་བདེ་བྱེད་རེད་བ། མཐོང་ལྡན་ཟེར་ཏེ་ད་ལྟ་དེ་བྱས། རྒྱལ་པོ་མ་སྐྱེས་དགྲ་བླངས། དེ་ནི་བྲམ་ཟེ་མཐོང་ལྡན་ཞེས་པ་ཡིག་ནོར་ཡིན་པ་འདྲ། བྲམ་ཟེ་བདེ་བྱེད་ཀྱིས་རང་གི་མ་བསད་པ་དང། སོར་ཕྲེང་ཅན་གྱིས་མི་ཆིག་སྟོང་དགུ་བརྒྱ་གོ་དགུ་བསད་པ་དང། དེ་ནས་མཐོང་ལྡན། དེ་ནས་མཐོང་ལྡན་མ་སྐྱེས་དགྲས། དེ་ནས་མ་སྐྱེས་དགྲས་རང་གི་ཕ་གཟུགས་ཅན་སྙིང་པོ་བཙོན་དུ་བསད་པས། རང་གི་ཡབ་དེ་ནི་གཟུགས་ཅན་སྙིང་པོ་བཙོན་ལ་བཅུག་པ་རེད་བ་དང་མ་སྐྱེས་དགྲ་གིས་བཙོན་ལ་བཅུག་ནས། དེ་ནི་བཙོན་དུ་བསད་པས་མཚམས་མེད་ཀྱི་ལས་བྱས་ནས་ཕྱིས་བདེན་པ་མཐོང་བའང་བཤགས་པ་ཤུགས་དྲག། བྱས་པ་ལས་བྱུང་ཟེར། དེས་ན་བཤགས་པ་སྟོབས་ཆེན་གྱིས་སྡིག་པ་རྩ་བ་ནས་འདག། འབྲིང་གིས་ཡང་དུ་འགྲོ། ཐ་མས་འཕེལ་ཁ་ཆད་པ་ཡིན། བཤགས་པ་མ་བྱས་ན་ཉིན་བཞིན་སྡིག་པ་ལྡབ་འགྱུར་དུ་འགྲོ་བས་སྡིག་པ་ཆུང་ངུའང་ཆེན་པོར་འགྱུར་བ་དཔེར་ན། ཤིག་གཅིག་བསད་པའི་སྡིག་པ་ཡང་མ་བཤགས་ན་ཉིན་བཅོ་ལྔ་ལ་སྲོག་གཅོད་ཉིན་བཅོ་ལྔ་ལྡབ་འགྱུར་བརྩིས་ན་ཆིག་ཁྲི་དྲུག་སྟོང་སུམ་བརྒྱ་བརྒྱད་ཅུ་གྱ་བཞིར་འགྱུར་འགྲོ་བས་མ་ཡིག་ཟིན་བྲིས་ལ་ཡིག་བྲིས་པའི་ནོར་བ་བྱུང་འདུག་སྙམ་སྟེ་བརྩིས་ན་ཤེས་སོ། ད་གང་བྱེད་ཕ་གི་ཤིག་གཅིག་བསད་པ་ཡིན་ན་ཡང་རོ་ད་ཆུང་ཆུང་ཅིག་བསད་པ་ཡིན་ན་ཡང་བཤགས་པ་མ་བྱས་ན་ཉིན་བཅོ་ལྔ་སླེབས་ཡོང་དུས་སྒང་ལ་ཕ་གི་ཨ་ནི་སྡིག་པ་ཆེན་པོ་ཞེ་དྲག་ཧ་ལམ་མི་བསད་པའི་སྡིག་པ་ཙམ་ཅིག་སླེབས་འགྲོ་གི་རེད། རོ་ད། གྲངས་ཀ་བུ་གས་སྡིག་པ་མང་པོ་ཞེ་པོ་ཆགས་འགྲོ་གི་རེད་གསུངས་རེད། ཆིག་ཁྲི་བརྒྱད་སྟོང། ཆིག་ཁྲི་བརྒྱད་སྟོང་ཆིག་བརྒྱ་བརྒྱད་ཅུ་གྱ་བཞིར་འགྱུར་འགྲོ་བས་མི་བསད་པའི་སྡིག་ཙམ་དུ་འགྱུར་བ་ཡིན། རང་ཅག་སྡིག་པ་བཤགས་འདོད་མེད་ཅིང། སྡིག་ལ་འཇིགས་པ་མི་སྐྱེ་བ། སྡིག་ལ་འཇིགས་པ་མི་སྐྱེ་བ། ལས་འབྲས་ལ་ཡིད་ཆེས་མ་སྐྱེས་པས་ལན། སྡིག་པ་བྱེད་ཡ་ལ་སོ་སོ་ཞེད་སྣང་འདྲ་པོ་དང་འཇིགས་པ་ཞེ་དྲག་བྱེད་ཀྱི་མི་འདུག་བ། འོ་དེས་དེ་ནི་ལས་འབྲས་ལ་ཡིད་མ་ཆེས་པའི་རྟགས་བསྟན་གྱི་ཡོད་རེད་གསུངས་པ་རེད། དེ་སྐྱེས་ན་སྡིག་པ་ཕྲ་མོ་ལ་ཡང་འཛེམ་པ། དཔེར་ན། ཇོ་བོས། ཕེབས་ལམ་དུ། ཉེས་བྱས་ཕྲ་བོ་ཞིག་བྱུང་བ་ཡང། ད་ཇོ་བོ་རྗེ་བོད་ལ་ཕེབས་པའི་སྐབས་ལ་ད་ལམ་ཀ། རེད་བ་ད་ལམ་ཀ་པའི་འཕྲང་དོག་པོ་ཡོད་ས་དེ་བ་ལ། སླེབས་ཡོང་དུས། རེད་བ་ད། ཕེབས་པའི་སྒང་ལ་ཉེས་བྱས་ཕྲ་མོ་དེ་རིགས་བྱུང་བའི་སྐབས་ལམ་སང་ཕ་གི་ཆིབས་པ་ལས་མར་བབས། ཨ་ནི་ལམ་ཀ་པའི་འགྲུལ་མི་དེ་ཚོ་བཀག་ནས་རེད་བ་ད། རྒྱུ་མ་དེ་ཚོ་བཀག་ནས་ད་ལམ་ཁ་ཆུང་ཆུང་གཅིག་མ་གཏོགས་མེད་པ་ཡིན་ཙང་ཨ་ནི་བི་ཀའི་སྐྱག་པ་ནང་གི་རེད་བ་ལ་ཕྱག་ཕུལ་ནས། ཁྲ་བོ་ཞིག་བྱུང་བ་ཡང་སྦྲུལ་པའི་སྣ་བསྐྱིལ་ཟེར་བ་ད་སྦྲུལ་པ་ཡང་ཡང་འགྲོ་མ་འགྲོ་བི་ཀའི་བི་ཀའི་སྣ་དེ་བི་ཀའི་སྦྲུལ་པའི་སྣ་བསྐྱིལ་ནས་ཤག་པ་ཤུགས་དྲག་རྫས་བཟློག་པ་དེ་ལྟར་འོང་བ་ཡིན་ཟེར། རང་རེ་ཕལ་ཆེ་བས་སྡིག་བཤགས་བྱ་རྒྱུ་ཡོད་བསམ་པ་ཆེར་མེད་མོད། དེ་ནི་སྡིག་པ་བྱེད་ཚུལ་ལ་མ་བསམ་པའི་ལན་ཏེ། ཞིབ་ཏུ་བསམ་ན།

མང་ཆེ་ཤོས་དེ་སེམས་ཀྱི་བས་སྡིག་པ་ཡིད་ཀྱི་བས་འདོད་ཆགས་ཞེ་སྡང་གཏི་མུག་བརྣབ་སེམས་གནོད་སེམས་ལོག་ལྟ་འོ་ད་དེ་འདྲ་གི་གནོད་སེམས་དང་ཨ་ནི་ངག་གི་ངག་འཆལ་ཚིག་རྩུབ་སོགས་ཇི་ཙམ་བྱེད་འདུག་རང་ཅག་རབ་ཏུ་རང་ཅག་རབ་བྱུང་ལྟ་བུ་ཡིན་ན་ཨ་ནི་ཕམ་པ་ཡར་བྱས་རེད་བ་ད། ཕམ་པ་ཡར་བྱས་ཕམ་པས་གོས་སོང་ན་རབ་བྱུང་གི་གྲལ་བསྡད་ཆོག་མ་རེད་བ། མ། པི་ཡར་བ། དེ་ཡར་བྱས། དང་ལྷག་མ་མན་ཆད་ལ་ཞུ་དག་ཅིག་བཏང་དང། སུམ་བརྒྱ་དྲུག་ཅུ་ནང་ལོགས་ན་མ་རེད་པ་ད། ལྷག་མའི་སྡེ་ལྟུང་བྱེད་ཀྱི་སྡེ། ད་དེ་ནས་སོར་བཤགས་ཀྱི་སྡེ་ཉེས་བྱས་ཀྱི་སྡེ་སྡེ་ལྔ་ནང་ནས་ཕམ་པའི་སྡེ་དེ་ཡར་བྱས། དེ་ནས་ལྷག་མ་མན་ཆད་ཞུ་དག་ཅིག་བྱས་ན་ཉེས་ལྟུང་ཆར་བབས་པ་བཞིན་དུ་བྱུང་ཡོད། དེར་མ་ཟད་འདི་ཙམ་ལ་གནད་འགག་ཅི་ཡོད་ཨ་ནི་ཟ་ལུགས་འཐུང་ལུགས་ཁོ་རང་གི་ཐོག་ནས་ཉེས་པ་དཔག་ཏུ་མེད་པ་ཅིག་ཁ་ལག་ཐེངས་གཅིག་བཟས་པ་ཡིན་ནའི་འོ་ད་ཉེས་བྱས་པས་དཔག་ཏུ་མེད་པ་ཡོང་བསྡད་ཡ་ཅིག་འོ་འདུག་ས་རེད་དེར་མ་ཟད་འདི་ཙམ་ལ་གནད་འགག་ཅི་ཡོད་ཅེས་ཤམ་ཐབས་ཟླུམ་པོར་མ་བགོས་པ་ལྟ་བུ་རེད་བ་ད་ཤམ་ཐབས་ཟླུམ་པོར་བགོ་བ་ལ་བསླབ་པར་བྱའོ་ཟེར་དགེ་ཚུལ་སློང་ཚོས་ཤམ་ཐབས་འདི་ཤམ་ཐབས་ཚ་རེད་ཚུར་རེད་ཟེར་གོན་ཆོག་གི་མ་རེད་ཡག་པོ་ཅིག། ཟླུམ་པོ་ཡག་པོ་ཞིག་གོན་སྟངས་ཅིག་ཡོད་རེད་པ་ད། ཁོ་ཐུང་བ་འཇུས་པའི་གོན་སྟངས་ཅིག་ཡོད་རེད་པ་ད། ཤམ་ཐབས་དེ། འོ་ད་དེ་ནང་ད་ཅིག་ཡག་པོ་མ་གོན་ན་དེ་གནད་འགག་ག་རེ་ཡོད་རེད་བསམ་པ་བྱེད་རེད་པ་ད། ཟླུམ་པོ་མ་བགོས་པ་ལྟ་བུ་གསང་སྔགས་ཀྱི། ག་རེ་ཡོད་རེད་བསམ་པ་བྱེད་དང་དུ་ཁྱད་གསོད་ཅིག་བྱས་པ་ཡིན་ན། ད་འདོར་བའི་ཉེས་པ་ཆེ་ཡོད་རེད། ཟླུམ་པོ་མ་གོན་པ་ལས། མ་གོན་ན་ག་རེ་ཡོད་རེད་བསམ་ནས་ཅིག། གང་བྱུང་མ་བྱུང་གོན་ན་དེ་ཉེས་པ་ཆེ། ཁྱད་གསོད། ཅེས་ད་ཉེས་བྱས་ལ་ཁྱད་གསོད་བྱས་པ་ཡིན་ན།

གསང་སྔགས་ཀྱི་རྩ་ལྟུང་རྣམས། དེ་ནི་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་འབུམ་འགྱུར་དུ་འབུམ་འགྱུར་གྱིས་ལྕི། ད་ནངས་ནམ་ལངས་ནས་ད་ལྟའི་བར་ངོ་བགྲང་ཞིག་བྱས་ན་རང་ཅག་གི་ངན་སོང་གི་རྒྱུ་ཆ་ཚང་མང་པོ་འགྲུབ་ཟིན་ཡོད་པས་ཉིན་རེར་ཡང་མི་དགེ་བཅུ་དང་སྡོམ་གསུམ་བཅས་འགལ་གྱི་ཉེས་པ་སོགས་མང་པོ་འབྱུང་ཞིང། གཞན་ཕལ་ཆེར་ནི་མི་དགེ་བཅུ་སྤོང་གི་པའི་ཚུལ་ཁྲིམས་སྲུང་མཁན་ཁྱིམ་པ་ཚོ་གཅིག་ཡིན། འོ་ད་དེ་དང་འགལ་བའི་པའི་ཉེས་པ་མང་པོ་ཅིག་བྱུང་ཚར་རེད། མི་དགེ་བཅུ་མི་གོ་ཨ་ནི་པི་ཀའི་དགེ་བསྙེན་པི་ཀའི་རེད་བ་ད་ཡོངས་རྫོགས་དགེ་བསྙེན་གྱི་སྤང་བྱ་ལྔ་སྲུང་མཁན་ཁས་ལེན་མཁན་བཅས་ཡིན། དེ་དང་འགལ་བའི་ཉེས་པ་དཔག་ཏུ་མེད་པ་བྱུང་ཚར་རེད། འོ་ད་སྐྱབས་འགྲོའི་བསླབ་བྱ་དང་འགལ་བའི་ཉེས་པ་མང་པོ་བྱུང་བསྡད་ཡོད་རེད། མི་དགེ་བཅུ་དང་སྡོམ་གསུམ་བཅས་འགལ་གྱི་ཉེས་པ་སོགས་མང་པོ་འབྱུང་ཞིང་དེ་དག་ཆེན་པོས། ད་ཉེས་པ་ཆེན་པོ་སྡིག་པ་ཆེན་པོ་བྱས་པ་ཡིན་ན་ནི། དམྱལ་བར་འགྲོ་གི་རེད། འབྲིང་གིས་ནི་ཡི་དྭགས་སྐྱེ་གི་རེད་ཆུང་ངུས་དུད་འགྲོར་སྐྱེ་བར་གསུངས། ཆེན་པོ་ཞེས་པ་དེ་ཡང་མི་བསད་རྟ་འཇིལ་ཞིག་མི་དགོས་བྱས། ཁོ་སྡིག་པ་ཆེན་པོ་བྱས་པ་ལ་ཟེར་དུས་ཡིན་གཅིག་མིན་གཅིག་མི་བསད་དགོས་ཡ་ཡོད་མ་རེད་རྟ་འཇིལ་རྟ་བསད་དགོས་ཡ་ཡོད་མ་རེད། བསམ་པ་ཁོང་ཁྲོ་ཤིན་ཏུ་དྲག་པོས་དགེ་ཕྲུག་ལ་ཁྱི་རྒན་ཞེས་ལབ་ན།

འོ་ད་དེ་ནས་བསམ་པ། ཁོང་ཁྲོ་ཤིན་ཏུ་དྲག་པོས་དགེ་ཕྲུག་ལ་ཁྱི་རྒན་ཞེས་ལབ་པ་ཚུན་མི་དགེ་བ་ཆེན་པོ་ཡིན། ཞིང་ཁྱད་པར་ཅན་ལ་སྐུར་བ་བཏབ་པ། ད་རང་ལས་བསླབ་པ་རྒན་པ་ལ་ད་ཨ་ཅང་ཅང་གསུང་གི་ཡོད་རེད་བ། དགེ་ཕྲུག་ལ་ཀུན་སློང་དྲག་པོའི་ཐོག་ནས་ཆོག་གི་མེད་ན་སོ་སོ་ལས་ཡར་ལྷག་པ་རྒན་པ་ལ་ད། དེ་རིགས་ལབ་ཆོག་ཡ་ད་ཨ་ཅང་ཞིག་གསུང་གི་ཡོག་རེད། འདི་ནི་ཞིང་ཁྱད་པར་ཅན་ལ་སྐུར་བ་གདབ་པ་སོགས་ཞིང་གི་སྒོ་ནས་ཆེར་སོང་བ་ཡིན་པས། དེ་རིང་གཅིག་པུར་ངན་སོང་གསུམ་གྱི་རྒྱུ་ཆ་ཚང་རེ་བསགས་ཟིན་ཡོད་པ་རེད། ད་སོ་སོའི་སོ་སོའི་བསམ་མནོ་ཞིག་གཏོང་དང་ད་ནང་ཞོགས་ཀས་ད་ལྟ་བར་དུ་ངན་སོང་ལ་སྐྱེ་བ་འཕེན་བྱེད་ཀྱི་ལས་བསགས་འདུག་བསགས་མི་འདུག་ངན་སོང་ལ་སྐྱེ་བ་འཕེན་བྱེད་ཀྱི་ལས་བསགས་ཡོད་ན་ནི་མྱོང་ངེས་ཀྱི་ལས་ཆགས་བསྡད་ཡོད་རེད་བ། འོ་ན་དེ་འདྲ་ཡིན་ན། ད་ཇི་ལྟར་བྱ་སྙམ་ན། དེ་ཡང་དེ་ནི་སྐྲག་ནས་བསྡད་པ་གཅིག་པུས་མི་ཕན་པར། ད་ཞེད་སྣང་བྱས་ནས་བསྡད་བསྡད་པས་ཕན་ཡ་ཡོད་མ་རེད། ཟེར་བ་དང། ཚེ་འདིར་མ་ཤི་ཚུན་ཕྱག་དང་ཡིག་བརྒྱ་འབུམ་སོགས་ཀྱིས་འཁོར་བ་ཐོག་མེད་ཀྱི་སྡིག་པ་བརྟག་པའི་རྟགས་མ་བྱུང་བར་བཤགས་སྡོམ་ལ་འབད། ད་ནི་འདི་གའི་བསམ་མནོ་འཁོར་བ་ནི་མ་ཤི་བར་དུ་ད་སོ་སོ་གི་བས་སྡིག་བཤགས་བྱས་ནས་སྡིག་པ་བཤགས་ཡག་གི་ཐབས་ཤེས་འོ་ད་དེ་ནི་ཕྱག་ཕུལ་ཡག་དང་ཡིག་བརྒྱ་འབུམ་བསགས་ཡག་འདྲ་པོ་དང་ད་ག་རེ་ཡིན་ནའི་འདི་གའི་ཨ་དུག་སེ་བྱས་ནས་འཁོར་བ་ཐོག་མ་མེད་པ་ནས་སོ་སོ་ཧ་གོ་བདེ་བ་ཚེ་འདི་ལ་བས་སྡིག་པ་འདི་དེ་འདི་བྱས་ཡག་ཧ་གོ་བདེ་བ་མང་པོ་ཡོག་རེད་ལ་ཨ་ནི་ཐོག་མ་མེད་པ་ནས་སྡིག་པ་ག་རེ་བྱས་ཡོད་མེད་ཧ་མི་གོ་ཡག་ཏན་ཏན་སྡིག་པ་བྱས་ཚར་བ་ནི་ཐག་ཆོད་པ་རེད། ཐོག་མ་མེད་པ་ནི་རི་བོ་དང། བདག་ལ་བརྟེན་ནས་རྟོགས་ཐུབ་པའི་ཕྱིར་རེད་བ་ད་རྟགས་ཡང་དག་ལ་བརྟེན་ནས་རྟོགས་ཐུབ་པའི་ཕྱིར། ཐོག་མ་མེད་པ་ནས་བའི་སྡིག་པ་བྱེད་བྱས་ཡོད་པ་སྟེ། ད་ཚེ་འདི་ལ་བའི་མངོན་སུམ་གྱིས་གྲུབ་ཀྱི་རེད་བ་ད་སོ་སོ་ཐོག་མེད་ཀྱི་སྡིག་པ་འདག་པའི་རྟགས་མ་བྱུང་བར་བཤགས་སྡོམ་ལ་འབད། རྟགས་ཀྱང་སྐུལ་བྱེད་ཀྱི་གཟུངས་ལས། བཤད་པ། ལམ་རིམ་ཆེན་མོ། ལས། སྡིག་པ་བྱང་བའི་མཚན་མ་མཐོང་བ་དེ། དེ་སྲིད་དུ་བཟླས་བརྗོད་བྱའོ། གསུངས་འདུག་པ་ལམ་རིམ་ཆེན་མོ་ནང་ལ། མཚན་མ་ནི་རྨི་ལམ་ན་དེ་ནི་ཟས་ངན་པ་སྐྱུག་པ་དང་ཞོ་དང་འོ་མ་ལ་སོགས་འཐུང་བ་དང། སྐྱུག་པ་དང་ཞོ་འཐུང་ཡ་དང་འོ་མ་འཐུང་ཡ་ཡང་ན་བི་མ་འོ་མ་སྐྱུག་ཡ་དང་ཞོ་སྐྱུག་ཡ་དེ་ཚོ་རྨི་ལམ་བཟང་སྡིག་པ་དག་པའི་རྟགས་འདྲ་བོ་ཡིན་པ་དང་ཨ་ནི་ཉི་མ་དང་ཟླ་བ་མཐོང་བ་དང། ནམ་མཁའ་ལ་འགྲོ་བ་དང་གནམ་ལ་འཕུར་བདེ་བ། མེ་འབར་བ་དང་མ་ཧེ་དང་མི་ནག་པོ། ཐུལ་བ་དང། འོ་ན་མི་ནག་པོ་དེ་རེད་ད་སོ་སོའི་པའི་འཛིངས་ནས་སོ་སོའི་པའི་མི་ནག་པོ་དེ་བ་པས་ཐུལ་བའི་འདྲ་པོ་རེད་པ་ད། ཨ་ནི། དེ་ནས་དགེ་སློང་དང་དགེ་སློང་མའི་དགེ་འདུན་མཐོང་བ་དང། འོ་མ་འབྱུང་བའི་ཤིང་དང། དེ་ནས་གླང་པོ་དང། ཁྱུ་མཆོག་དང་རི་དང་སེང་གེའི་ཁྲི་དང། ཁང་བཟང་གི་སྟེང་དུ་འཛེགས་པ་དང་ཆོས་ཉན་པ། ཆོས་ཉན་པ་རྨིས་པ་ཡིན་པར་དེ་འདྲ་རྨིས་ཀྱི་རེད་ད་སྡིག་པ་དག་པའི་རྟགས་དེ་ལ་ཨ་ནི་སྐུལ་བྱེད་ཀྱི་མདོ་ལས་གསུངས་བཞག་གསུངས་རེད་སྐུལ་བྱེད་ཀྱི་གཟུངས་ནས་གསུངས་སོ། རྟགས་ཀྱང་སྐུལ་བྱེད་ཀྱི་གཟུངས་ནས་བཤད་པ་སོགས་དེ་རེད། གཟུངས་ནས་གསུངས་སོ་སོགས་ལས་ཤེས་དགོས། དེ་ནི་དགོང་མོ་ཉལ་ཁར་རྡོ་སེམས་སྒོམ་བཟླས་དང་འབྲེལ་བའི་ཡིག་བརྒྱ་ཉེར་གཅིག་རེ་བཟླ་བ་དང།

འདི་ནི་སོ། འདི་རེད་པ་ད། སྒོམ་བཟླས་དང་འབྲེལ་བའི་ཡིག་བརྒྱ་ཉེར་གཅིག་རེ་བཟླ་བ་དང། བཟླས་སོང་བྱའོ། ལྟུང་བཤགས་ཀྱི་སྒོ་ནས་དེ་ནི་སྦྱང་བཤགས་སོགས་ལ་འབད་དེ། སྡིག་ལྟུང་ནང་བྱུང་བ་དེ་ནུབ་བཤགས། ནུབ་བྱུང་བ་དེ་ནང་བཤགས་ཏེ། ལྟུང་བ་དང་ཞག་ཏུ་མི་འགྲོགས་པ་ཞིག་བྱ། ཉམས་ལེན་གཞན་མང་པོ་མ་བྱུང་ཡང། ད་ཉམས་ལེན་པའི་སྐད་གྲགས་ཆེན་པོ་རེ་རེ་བོ་མང་པོ་མ་བྱུང་ན་ཡང་སྡིག་པ་བཤགས་ཡ་དེ་ཏག་ཏག་བྱེད་བསྡད་ཀྱི་ཡིན་ན། འདི་གཅིག་པུར་འབད་ནའང་དེས་ཚིམ། བློ་ཁ་ཚིམ་ང་འདྲ་བ་ཅིག་རེད། དེས་ན་ཚེ་འདི་དང་ཕྱི་མའི་སྡུག་བསྔལ་ཐམས་ཅད་ཀྱི་འབྱུང་ཁུངས་སྡིག་པ་དེ་བཤགས་ཐུབ་ན་སྡུག་བསྔལ་སེལ་ཞིང་ཉམས་རྟོགས་ངང་གིས་འབྱུང། ཚེ་འདིར་ན་ཚ་བྱུང་བ་སོགས་ཀྱི་ཚེ་ན་ཚ་མྱོང་བྱེད་ཀྱི་རྒྱུ་མི་དགེ་བ་བསགས་ཟིན་པ་ཡིན་པས་རིམ་གྲོ་བྱས་པ་སོགས་ཀྱིས་བཙན་ཐབས་སུ་ཕན་པ་བྱར་མེད་ཅིང། དཔེར་ན་སོ་སོ་ལ་ཕ་གི་ན་ཚ་ཞིག་བྱུང་ན་ན་ཚ་དེ་ག་རེ་ལ་བརྟེན་ནས་བྱུང་བ་རེད་རྩ་བ་རྩ་བ་དེ། སྐྱེ་བ་སྔ་མའི་མི་དགེ་བའི་ལས་མི་དགེ་བ་བསགས་ནས་དེ་གི་དེ་ནི་རྣམ་སྨིན་རེད་བ། འབྲས་བུ་རེད་བ། དེ་ཡིན་ཙང། ལམ་སང་ཕ་གི་གཅིག་ཞབས་བརྟན་བྱས་ནས་རིམ་གྲོ་ཅིག་བྱས་པའི་སྒང་ལ། ཕ་གི་ཚེར་མ་བཏོན་པ་ནང་འདྲ་ཅིག་ཡོང་ཡ། དཀའ་ལས་ཁག་པོ་ཡོང་གི་མ་རེད། རིམ་གྲོ་བྱས་པ་སོགས་ཀྱིས་བཙན་ཐབས་སུ་ཕན་པ་བྱར་མེད་ཅིང། རིམ་གྲོ་བྱས་པའི་འབྲས་བུ་དེ་ཕྱིས་ནས་ལོགས་སུ་སྨིན་པ་འོང། ད་འོ་ན་རིམ་གྲོ་བྱ་ཡ་དེ་དོན་དག་མེད་པ་རེད་པས་ཟེར་ན་དོན་དག་མེད་པ་མ་རེད། རིམ་གྲོ་བྱ་ཡ་དེ་གི་དེ་ནས་འབྲས་བུ་དེ་རྗེས་ནས་སླེབས་ཡོང་གི་རེད་འབྲས་བུ་མེད་པ་མ་རེད། རིམ་བསྒྲུབ་སྐུ་རིམ་བསྒྲུབ་ཡ་ཅིག་ཡོག་རེད་བ་ད། སྐག་སེལ་གྱི་སྒྲུབ་མང་བསྒྲུབ་པ་ཡིན་ན་དེ་གི་འབྲས་བུ་དེ་ཁོ་རྗེས་ནས་སླེབས་ཡོང་གི་རེད་ཁོ་ཕན་ཐོགས་དེ་རྗེས་ནས་སླེབས་ཡོང་གི་རེད། ལོགས་སུ་སྨིན་པ་འོང་དེས་ན། དེས་མི་ཕན་པ་སོགས་ལ་ལོག་ལྟ་ཡང་མི་བྱེད་ད་ཁ་ཤས་པའི་ནང་ནས་འོ་ན་རིམ་གྲོ་བྱེད་བྱེད་པས་ཐུགས་དམ་འདྲ་པོ་ཞུས་པས་མོ་ག་ས་ག་ལ་ཞུས་པས་ཞབས་བརྟན་བྱེད་བྱེད་བྱས་ནས་ད་ཞབས་བརྟན་པས་གང་ག་བྱས་ཚར་ཡིན་ཏེ་ད་ན་ཚ་རྒྱུན་ནས་དྲག་གི་མི་འདུག་ཟེར་ནས་ཁ་ཤས་ཅིག་ལོག་ལྟ་བྱེད་འགྲོ། བྱེད་ཉེན་དེ་འདྲ་ཡོང་གི་རེད་བ། དེ་འདྲ་བྱེད་རྒྱུ་ཡོད་མ་རེད། དེ་ཞབས་བརྟན་གྱིས་མ་ཕན་པ་མ་རེད། ཞབས་བརྟན་བྱས་པས་དེ་ནི་ཕན་ཡོན་དེ་ཕན་ཐོགས་དེ་རྗེས་ནས་ཡོང་གི་རེད། ཨ་ནི་ན་ཚ་མ་དྲག་ཡ་དེ་སོ་སོའི་སྔ་མའི་ལས་བསགས་བཞག་ཡ་དེ་གི་རྣམ་སྨིན་དེ་མ་རྫོགས་བསྡད་པ་རེད། དེས་ན་དེས་མི་ཕན་པ་སོགས་ལ་ལོག་ལྟ་ཡང་མི་བྱེད། དཔེར་ན་ཞིང་ལ་སྲན་མའི་འབྲས་བུ་གྲུབ་ཟིན་ནས་དེ་འདོར་ཐབས་སུ་ནས་གཏོར་བ་དང་འདྲ། རེད་བ་ད་ཞིང་ཁ་ལ་པའི་སྲན་མའི་ས་བོན་བཏབ། སྲན་མའི་མྱུ་གུ་བསྐྱེད། དེ་ལ་སྲན་མའི་འབྲས་བུ་ཐོགས་ཚར་སོང་ན། ད་སྲན་མ་མི་དགོས་ཟེར་ནས་ལམ་སང་དེ་ནས་ཀྱི་ས་བོན་ཕར་གཏོར་བཞག་ན། སྲན་མ་དགོས་ཀྱི་མེད་ཟེར་ནས་ས་བོན་གཏོར་བཞག་ན། སྲན་མ་དེ་མེད་པ་ཆགས་ཀྱི་མ་རེད་བ་ལ། ཀོ་སྲན་མ་དེ་ས་བོན་བཏབ་གང་ག་བྱས་ཆུ་ལུད་དྲོད་གཤེར་རྒྱུ་ཚོགས་གང་ག་ཚང་ཚར་ཡིན་ཙང་ཀོ་འབྲས་བུ་སྐྱེས་རེད་བ་ད་འབྲས་བུ་མ་འགྲུབ་བར་དུ་གང་ག་སྐྱེས་ཡོང་རེད་བ། ནས་ཕར་བཏབ་བྱས་པས་ཕན་གྱི་མི་འདུག་བ། ད་ནས་ཀྱི་ས་བོན་དེ་ཡང་ཡང་འཇོག་མྱུ་གུ་སྐྱེས་རྗེས་ནས་འབྲས་བུ་དེ་རྗེས་ནས་ཡོང་གི་འདུག་དེ་འདྲ་པོ་ཞིག་རེད། འོ་ན་ད་དེ་ནས། དེ་འདོར་ཐབས་སུ་ནས་གཏོར་བ་དང་འདྲ། དེའི་བར་འབྲས་བུ་གྲུབ་ཟིན་པ་ལ་ཅི་བྱར་མེད་པས་དེ་མ་མྱོང་གོང་ནས་ས་བོན་བཅོམ་པ་ལྟར་སྡིག་པ་བཤགས་པར་བྱ། ད་སྡིག་པ་དེ་རྣམ་སྨིན་མ་གྲུབ་གོང་ནས་བཤགས་ཡ་ཡོག་རེད། རྣམ་སྨིན་གྲུབ་ཚར་སོང་ན་ཨ་ནི་བཤགས་ཡ་ཡོག་མ་རེད།

འོ་ན་ད་དེ་ནས་དེ་མ་མྱོང་གོང་ནས་ས་བོན་བཅོམ་པ་ལྟར་སྡིག་པ་བཤགས་པར་བྱ། སྡིག་པ་རེད་བ་ད་ད་བཤགས་པ་བྱས་ན། སྡིག་ཆུང་བ་རྣམས་རྩ་བ་ནས་འདག། ཆེ་བ་རྣམས་ཀྱང་སྲབ་ཏུ་འགྲོ། ངན་སོང་མྱོང་ངེས་རྣམས་ཚེ་འདིའི་ན་ཚ་དྲག་པོས་གོ་ཆོད་པ་སོགས་འབྱུང། ད་སོ་སོས་བཤགས་པ་ཡག་པོ་བྱས་བསྡད་ན་ད་སྐྱེ་བ་ཕྱི་མ་ལ་དངོས་གནས་ཀྱི་པའི་ངན་སོང་འགྲོ་ནས་པའི་སྡུག་བསྔལ་མྱོང་དགོས་ཡ། མྱོང་ངེས་ཀྱི་ལས་རེད་བ་ད། ཡོད་བསྡད་པ་དེ་བཤགས་པ་ཡག་པོ་བྱས་ན། ཨ་ནི་ངན་སོང་ལ་སྐྱེ་མི་དགོས་པ་བྱས། ངན་སོང་གི་སྡུག་བསྔལ་མྱོང་མི་དགོས་ཡ། ཚེ་འདི་ལ་པའི་ན་ཚ་དྲག་པོ་དེ་འདྲ་བྱུང་ནས་དེ་གིས་གོ་ཆོད་པ་དེ་འདྲ་ཡོང་གི་རེད། དེ་ཡག་པོ་ཞེ་དྲག་རེད་བ། ངན་སོང་གི་སྡུག་བསྔལ་མྱོང་མི་དགོས། ཨ་ནི་མི་ཡི་སྡུག་བསྔལ་གཅིག་གིས་གོ་ཆོད་ཀྱི་ཡོད་ན་ད་ཡག་ཤོས་ཅིག་རེད་བ་ད། འོ་ད་དེ་ནི། ན་ཚ་དྲག་པོས་གོ་ཆོད་པ་སོགས་འབྱུང། སྤྱིར་སྡིག་པ་ལ་ཡོན་ཏན་མེད་ཀྱང། བཤགས་ན་དག་རྒྱུ་ཡོད་པ་དེ་སྡིག་པའི་ཡོན་ཏན་ཡིན་པས་བཤགས་པས་མི་དག་པའི་སྡིག་པ་མེད། སྡིག་པ་དག། སྡིག་པ་དག་ཆེ་ཆུང་ནི་བཤགས་པའི། དེ་ནི། བསམ་སྦྱོར་དྲག་ཞན་གྱིས་ཡིན་པས། དག་དང་མ་དག་དེ། སྡིག་པ་བཤགས་པའི་སྒང་ལ་སྡིག་པ་ཡག་པོ་དག་དང་མ་དག་དེ། བསམ་པའི། རེད་པ་ད། བསམ་སྦྱོར་དྲག་ཞན་སེམས་གཏིང་ནས་ཕ་གི་བཤགས་མ་བཤགས། རེད་པ་ད། སེམས་གཏིང་ནས་ཕ་གི། སེམས་ཤུགས་དྲག་པོའི་ཐོག་ནས་བཤགས་ན་ནི་དག་ཚབས་ཆེ་བ་ཡོང་གི་ཡོད་རེད། རེད་པ་ད། ད་འགྱོད་པ་འདྲ་པོ་དེ་ཞེ་དྲག་མེད་པ་བྱས་ནས་ཨ་ནི་ཅིག་བཤགས་ན་ནི་དེ་ཚིག་གི་དེ་ནི། རེད་པ་ད། རྩ་བ་ནས་དག་གི་མ་རེད། རྩ་བ་ནས་དག་པ་ཅིག་ཡོང་གི་མ་རེད། འགྱོད། དྲག་ཞན་གྱིས་ཡིན་པས་འགྱོད་སྡོམ་སོགས་ཤུགས་དྲག་པོ་བྱ་དགོས། དེ་ནི་ཆོས་བྱས་པ་འགའ་རེ་ཚེ་འདིར་མི་འདོད་པ་དུ་མས་མནར་བ་ཡོད་མོད། དེ་དག་སྐྱེ་བ་ཕྱི་མར་མྱོང་འགྱུར་གྱི་ལས་ངན་པ་རྣམས་ཚེ་འདིར་སྨིན་པ་ཡིན་པས་ཤིན་ཏུ་ལེགས་གསུང་གི་འདུག་བ། དཔེར་ན་ཆོས་ཡག་པོ་བྱེད་སྡོད་མཁན་ཁ་ཤས་ཡང་ཅིག་ན་རྒྱུ་ཚ་རྒྱུ་མང་བསྡད་ཡ་འདྲ་པོ་ཅིག་རེད་པ་དང་ཁྲག་མ་འདྲིས་ཡང་མང་བསྡད་ཡ་འདྲ་པོ་མང་པོ་ཡོད་བསྡད་པ་འདྲ་ཅིག། མཐོང་གི་འདུག་བ། འོ་དེ་སྡུག་པོ་གལ་མ་རེད། ཚེ་འདིར་མི་འདོད་པ་དུ་མས་མནར་བ་དེ་སྐྱེ་བ་གཞན་མ་མྱོང་འགྱུར་གྱི་ལས་ངན་པ་དེ་ཚོ་ཚེ་འདིར་སྨིན་པ་ཅིག་ཡིན་ཙང་ཤིན་ཏུ་ལེགས་པ་རེད་གསུང་བ་རེད། ལོངས་སྤྱོད་ཤོར་གོད་མང་པོ་བྱུང་བའང་ཡི་དྭགས་སུ་མྱོང་འགྱུར་རྣམས་འདིར་སྨིན་པ་ཡིན། སྐྱེ་བ་གཞན་མ་སོ་སོ་ཡི་དྭགས་ལ་སྐྱེ་དགོས་ཡ་གི་རེད་པ་ད། འོ་ད་དེས་ཕ་གི་བཤགས་པ་བྱས་ནས་ཕ་གི་དག་ཡོང་དུས། ད་ལོངས་སྤྱོད་ཅིག་ཤོར་གོད་མང་པོ་ཡོང་བསྡད་ཡ་དེ་འོ་དེ་རེད། ཡི་དྭགས་སུ་མྱོང་འགྱུར་རྣམས་འདིར་སྨིན་པ་ཡིན། སྡིག་པ་བྱས་པ་ཁ་ཅིག་ཚེ་རིང་བ་སོགས་རེ་ཞིག་ལམ་འགྲོ་ཆེ་བ་ལྟར་སྣང་བ་ནི། སྡིག་པ་བྱས་བྱས་བྱས་བྱས་བྱས་བསྡད་མཁན་མི་ཁ་ཤས་དཔེ་ཚེ་རིང་པོ་འདྲ་པོ་དང་ལམ་འགྲོ་ཆེན་པོ་འདྲ་པོ་ཡོད་བསྡད་མཁན་ཅིག་མཐོང་གི་འདུག་བ་ཁ་ཤས་ཁ་ཤས་འདུག་དེ། དེ་ལམ་འགྲོ།

དཔེར་ན་མར་མེ་དེ་ཚོ་མཆོད་མེ་དེ་ཚོ་མར་ཤི་ཁ་ལ་ཁ་ཆེན་པོ་ཅིག་འབར་གྱི་འདུག་ཨ། རེད་པ་ད་ཚག་ཚག་ཚག་ཟེར་ཡག་ཆེན་པོ་ཅིག་ཁོ་ཆེན་པོ་འབར་ཡ་དེ་ཡག་དྲག་ནི་མ་རེད་ཁོ་ད་ཤི་འགྲོ་ཅིག་ཨོ་དེ་འདྲ་པོ་ཅིག་རེད། སྡིག་པ་བྱེད་བྱེད་བྱེད་བྱེད་མཁན་དེ་ཚོ་ཅིག་ལམ་འགྲོ་ཆེ་ཡ་འདྲ་པོ་ཅིག་ཁ་བསོད་ཡོད་བསྡད་པ་འདྲ་པོ་དང་ཚེ་རིང་པོ་ཡོད་བསྡད་ཡ་འདྲ་པོ་ཨོ་དེ་དེ་འདྲ་མ་རེད།

དེས་ན་ལོག་ལྟ་མི་བྱེད་པར། ལོག་ལྟ་མི་བྱེད་པར་ན་ཚ་སོགས་ལའང་དགའ་བ་བསྒོམ་གསུང་བ་རེད། ཨ་ནི་ཇོ་བོ་རྗེ་གིས་ཕ་གི་ལུང་བསྟན་གནང་ཡོད་རེད་ཁྱེད་རང་ཕ་གི་གྲོངས་ཁ་ལ་ཁ་ལ་ཕ་གི་ཀླུ་ནད་བྱུང་ན་ཨ་ནི་དག་པའི་ཞིང་ཁམས་ཡོང་ང་ཡོད། རེད་པ་ད། དག་པའི་ཞིང་ཁམས་ང་ཡོད་ས་ཕ་གི་སླེབས་ཐུབ་ཀྱི་རེད་གསུང་བ་རེད། ཨོ་དེ་ནང་ད་གས་ཨ་ནི་བྱུང་བ་རེད། བྱས་ཙང་དེ་གི་སྒྲིབ་པ་མང་པོ་ཅིག་དག་འགྲོ་གི་ཡོད་རེད་བ་སྐུ་ཚེ་འདི་ལ་དེ་ན་ཚ་དེ་བཞི་ནི་ནོར་དེ་ཡིན་པ་འདྲ། དེ་ནས་དེ་ན་ལོག། རྩད་ནས་བྱང་ཚུལ་བསྟན་པས་དེས་ན་ལོག་ལྟ་མི་བྱེད་པར་ན་ཚ་སོགས་ལའང་དགའ་བ་བསྒོམས། དགེ་བ་ཁོང་ཁྲོས་བཅོམ་པ་དང་སྡིག་པ་བཤགས་པས་འདག་པ་གཉིས་གྱོང་དང་ཁེ་ཤིན་ཏུ་ཆེ་བ་ཞིག་ཡིན། རེད། དགེ་བ་ཁོང་ཁྲོ་བཅོ་མའི་དེ་ནི་གྱོང་ཤིན་ཏུ་ཆེ་བ་ཅིག་རེད། སྡིག་པ་བཤགས་པས་འདག་ཡ་དེ་ནི་ཁེ་ཤིན་ཏུ་ཆེ་བ་ཅིག་ཡིན། དེ་ཡང་བཤགས་པ་ལ་གཉེན་པོ་སྟོབས་བཞི་ཚང་དགོས། ད་འདི་གལ་ཆེན་པོ་རེད་བཤགས་པ་བྱ་ཡ་ལ་གཉེན་པོ་སྟོབས་བཞི་གི་ཐོག་ནས་བཤགས་དགོས་རེད། ད་གཉེན་པོ་སྟོབས་བཞི་ནང་ནས་འདི་གའི་དང་པོ་རྟེན་གྱི་སྟོབས། ཟེར་ཡ་དེ། བཤགས་ཡུལ་ལ་ངོས་འཛིན་པ་ཡོད་ཀྱང། ད། འགའ་ཞིག་གིས་དེ་ནི། གཏན་གྱི་སྟོབས་ཟད་དེ་བཤགས་ཡུལ་ཕ་གིའི། བཤགས་པའི་ཡུལ། སྐུ་གསུང་ཐུགས་རྟེན་འདྲ་བོ། ངོས་འཛིན་པ་ཡོད་དེ་དེ་མ་རེད། གཙོ་བོ་ཀྱེ། རྟེན་གྱི་སྟོབས་ཟེར་ཡ་དེ། རྟེན་གྱི་སྟོབས་བཤགས་ཡུལ་ལ་ངོས་འཛིན་པ་ཡོད་ཀྱང་རང་ལུགས་ལ། ད་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི། ལུགས་ལ། ཨ་ནི་རྟེན་གྱི་སྟོབས་ཟེར་ཡ་དེ་ག་འདྲ་ཅིག་ལ་ཟེར་གྱི་ཡོད་རེད། ས་ལ་འགྱེལ་བ་ས་ལ་བརྟེན་ནས་ལྡང་དགོས་པ་ལྟར། ང་ཚོའི་ས་ལ་འདུག་སྲིད་བྱམས་པའི་ལུས་ནི་འདྲེད་བརྡར་ཅིག་ཤོར་སོང་ན་མར་ས་ལ་རིལ་རུ་བོར་བ་ས་ལ་རིལ་ཡོད་རེད་དེ་ཡར་ལངས་དུས་ས་ལ་བརྟེན་ནས་ཡོང་ཡར་ལངས་དགོས་གང་རིལ་ས་དེ་ལ་བརྟེན་ནས་རུ་བ་དང་རིལ་ས་དེ་ལ་བརྟེན་ནས་ཡར་ལངས་དགོས་འདུག་བའོ་དེས་ན་ད་སྡིག་པ་བྱེད་དུས་གང་ལ་སྡིག་པ་གང་ལ་བརྟེན་ནས་སྡིག་པ་བྱེད་ས་དེ་ལ་རུ་བ་དང་བརྟེན་ནས་ཨ་ནས་སྡིག་པ་དེ་བཤགས་དགོས་རེད། ས་ལ་འགྱེལ་བ་ས་ལ་བརྟེན་ནས་ལྡང་དགོས་པ་ལྟར་གང་ལ་བརྟེན་ནས་བསགས་པའི་སྡིག་སྒྲིབ་དེ་དེ་ལ་བརྟེན་ནས་སྦྱོང་བའི་རྟེན་ལ་བྱ་དགོས་ཏེ། སྡིག་པ་ནི་ཡང་ན་རེ་བ་དང་སངས་རྒྱས་དང་སེམས་ཅན་གཉིས་ལ་བརྟེན་ནས་བྱེད་པ། དེ་ལ་ཡར་སྐྱབས་འགྲོ་དང། ད་སངས་རྒྱས་པའི་ཚོགས་ཀྱི་ཞིང་ལ་བརྟེན་ནས།

རེ་བ། སྐྱབས་འགྲོ་དང་སེམས་བསྐྱེད་གཉིས་ཁ་སང་གསུངས་ཚར་སོང་ང། དེ་ནས། རྣམ་པར་སུན་འབྱིན་པའི་སྟོབས་ནི་འགྱོད་སེམས་སྟེ། རྟེན་གྱི་སྟོབས་དེ་དྲི་བཟང་སྐྱབས་འགྲོ་དང་སྐྱབས་འགྲོ་ཡག་པོ་བྱས། སེམས་བསྐྱེད་ཡག་པོ་བྱས་རེ་བ་ད་བྱང་ཆུབ་ཀྱི་སེམས་ཡག་པོ་བསྒོམས་ནས་དེ་རྟེན་གྱི་སྟོབས་བྱས། ད་དེ་ནས་རྣམ་པར་སུན་འབྱིན་པའི་སྟོབས་ཟེར་ཡ་དེ། སྟོབས་ནི་འགྱོད་སེམས་ཟེར་འགྱོད་པ་བྱ་ཡ་དེ་རེད་རྣམ་པར་སུན་འབྱིན་པ་ཟེར་དེ། འདི་ཡོད་ན་སྡོམ་སེམས་ཀྱང་འབྱུང། དེ་སྟོབས་ཆེན་འོང་བ་ལ་རྣམ་པར་སུན་འབྱིན་པའི་སྟོབས་དེ་དཔེ་སྟོབས་ཆེན་རོ་ད་དེ་ནས་ཡོང་བ་ལ་ལས་འབྲས་ཤེས་དགོས། དཔེར་ན་མི་གསུམ་གྱིས་དུག་དང་འདྲེས་པའི་ཟས་མཉམ་དུ་ཟོས་ཏེ། ད་མི་གསུམ་དེ་གའི་རོ་ད་ཁ་ལག་ཟ་ག་ཅིག་ཕྱིན། ཟས་གང་ཡིན་ན་རེད་ག་བ་ཡིན་ན་གཅིག་ལ་ཁ་ལག་ཟ་ག་ཅིག་བྱེད་མཉམ་དུ་ཨོ་ད་མཉམ་དུ་བི་གའི་དུག་ཡོད་མཁན་གྱི་ཟས་མཉམ་དུ་རག་རེད་བ་ད་མི་གསུམ་པོ་དེ་མཉམ་དུ་རག་གྲོགས་པོ་གསུམ་པོ་དེ་མཉམ་དུ་རག་མཉམ་དུ་ཟོས་ཏེ་ཨ་ནི་གཅིག་ཤི་དུག་ཟས་དེ་རག་པའི་སྟོབས་ཀྱིས་གཅིག་ཤི་ཚར་བྱེད་གཅིག་ཤི་ཤི་འགྲོ་བྱེད་ནི་བི་སྐད་རྒྱབ་ནི་བི་ཟུག་གཟེར་བྱེད་ནི་རེད་བ་ད་ན་ནི་བི་བསྡད་ཡོད་པ་བྱེད་དེ་ཡོད་པའི་སྐབས་ན་གཅིག་ན་བར་གྱུར་ན། ད་གཅིག་མ་ན་བ་ད་སོ་སོ་དེ་མ་ན་བ་ད་ཡིན་པ་སྐད་ཅིག་བྱས་ཨ་ལས་སོ་སོ་ལ་ད་སོ་སོ་ཅིག་ཡོད་རེད་བ་དེ་མཉམ་དུའི་རོགས་པ་ད་སོ་སོ་སོ་སོ་མ་ན་བ་དེ་ཡོད་ན་ད་ག་རེ་བསམ་བློ་འཁོར་གྱི་རེད་ཨོ་ང་ཚོ་གསུམ་ཀ་དུག་ཡོད་པའི་ཁ་ལག་ནི་མཉམ་དུ་བཟས་པ་ཡིན་མཉམ་དུ་རག་སོང་ད་གཅིག་ནི་ཤི་ཚར་སོང་རེད་བ་ད་གཅིག་ནི་ན་ནི་ཤི་འགྲོ་བྱེད་ཀྱི་ད་ང་འཆི་མ་གཏོགས་ང་ཡང་ཟས་ད་ལྷོད་ལྷོད་བསྡད་ཡ་ཡོད་མ་རེད་བ་ང་ཡང་བས་ན་ནི་ད་ཤི་ཡ་ཐག་ཆོད་ཚར་རེད་བས། དཔེ་བསགས་སོང་ད་ཐང་གེ་བི་གེ་ཁ་ལག་རེད་བ་ད་ཟ་ག་འགྲོ་ཡ་དེ་དཔེ་བསགས་སོང་བསམ་མོད་བི་གེ་རེད་བ་ད་ཨ་ནི་འགྱོད་སེམས་ཅིག་ཡོང་གི་རེད་བ་ད་འགྱོད་པ་ཅིག་ཤིན་ཏུ་ནས་འགྱོད་ཅིང་ས་ཅིག་མ་ན་བ་དེ་ཤིན་ཏུ་ནས་འགྱོད་ཅིང་དུག་དེ་ཕྱིར་འདོན་ཐབས་གང་དྲག་བྱས་ད་དུག་དེ་ཕར་བཏོན་ཡག་གི་ཐབས་ལ་ག་རེ་བྱེད་དགོས་འདུག་ཨེམ་ཆི་བསྟེན་ན་དྲག་གི་ཨ་འདུག་བླ་མའི་སྐུ་མདུན་འདྲ་འགྲོ་ན་དྲག་གི་ཨ་འདུག་ད་ག་རེ་སྔགས་རེ་བརྒྱབ་ན་དྲག་གི་ཨ་འདུག་ད་དེ་བྱེད་ཀྱི་རེད་བ་ད། ཨོ་ད་ང་དེ་དུག་རག་སོང་བྱས་ནས། ན་ཨོ་ད་འགྱོད་པ་སྐྱེས་ནས། ཨོ་དེ་ན་ད་ཅིག་དུག་དེ་ཕྱིར་འདོན་ཐབས་གང་དྲག་ཅི་དྲག་བྱེད། ཕྱིན་ཆད་མི་ཟ་བར་ཐག་གཅོད་པ་ད་ཡིན་ན་ད་རེས་ཅིག་དྲག་རོགས་བྱེད་ན་བས་ད་ཕྱིན་ཆད་ད་བས་རྒྱུན་ནས་ད་དེ་འདྲ་བྱེད་ཀྱི་མིན་བསམ་བསམ་ལ་བྱེད་རེད་བ་ད། ཕྱིན་ཆད་མི་ཟ་བར་ཐག་ཆོད་པ་ལྟར་སེམས་ཅན་རྣམས་སྔོན་ཆད་དུག་དང་འདྲ་བའི་སྡིག་པ་མཉམ་དུ་བསགས། རེད་བ་ད་སེམས་ཅན་ཚང་མ་ལོ་མཉམ་དུ་སོ་སོ་དང་སེམས་ཅན་ཚང་མ་ལོ། དུག་དང་འདྲ་བའི་སྡིག་པ་མཉམ་དུ་བསགས། དུས་མཉམ་དུ་བསགས་པའི་བསགས་ཡོད་རེད་བ་ད། སེམས་ཅན་རྣམས་སྔོན་ཆད་དུག་དང་འདྲ་བའི་སྡིག་པ་མཉམ་དུ་བསགས་ནས་ཁ་ཅིག་ཤི་ནས་ངན་འགྲོར་སྐྱེས་ཟིན་ལ་ངན་སོང་ལ་བི་སེམས་ཅན་མང་པོ་ཅིག་བི་སྐྱེས་ཚར་སོ་སོ་དང་མཉམ་དུ་སྡིག་པ་བསགས་བཞག་པ་རེད་བ་ད། ཁ་ཅིག་ན་བ་དང་འདྲ་བ་དུག་གསུམ་གྱི་གཅོང་ནད་འོ་ད་ཚབས་པོ་ཆེས་རྒྱུན་དུ་མནར་ཏེ། ད་སེམས་ཅན་མང་པོ་ཅིག་བི་གའི་འདོད་ཆགས་ཞེ་སྡང་གཏི་མུག་གསུམ་གྱི་དབང་དབང་དུ་སོང་ནས་པའི། ཟུག་གཟེར་འདྲ་པོ་ལངས་ནས་པ་ཕར་རྒྱུག་ཚུར་རྒྱུག་ཡར་བྱས་མར་བྱས་འོ་ད་འདྲ་མི་འདྲ་བྱས་ནས་པའི་རེད་བ་ད། འོ་ད་དེ་ནས་བསྡད་པ་ཅིག། ད་སོ་སོ་དེ་ལས་དེ་ཡོད་རེད་བ་ད། དེ་ནས། དེ་ནས་གཅོང་ནད་ཚབས་པོ་ཆེས་རྒྱུན་དུ་མནར་ཏེ་ངན་སོང་ལྷུང་བ་ལྷུང་ལ་ཁད་དུ་ཡོད་ཡོད་ན་རང་ཅག་རང་ཅག་རྣམས་ཀྱང་ལས་དེ་བྱས་ཟིན་པ་ལ་ཁྱད་མེད་པས་དེ་ལ་འགྱོད་པ་དང་སྡོམ་སེམས་བྱེད་ཨོ་དེ་རེད་ད་ཨ་ནི་ཉེས་པ་ལས་སླར། སྡོམ་སེམས་བྱེད། ད་གང་བྱེད་བི་གའི་རྣམ་པར་སུན་འབྱིན་པ་ཟེར་ཡ་དེ་ཉེས་པའི་སྐྱོན་མཐོང་ནས་གང་གང་སྐྱོན་མཐོང་རྣམ་པར་སུན་འབྱིན་གཉིས་རེད་བ་ད་ཉེས་པ་སྡིག་པ་སྡིག་པ་མི་དགེ་བ་ཟེར་ཡ་དེ་སྐྱོན་གྱི་གོང་བུ་ཡིན་པ། སྡིག་པ་ཟེར་ཡ་དེ་སྐྱོན་གྱི་གོང་བུ་ཡིན་པ་སྐྱོན་དུ་མཐོང་བ་དེ་ལ་ད་རྣམ་པར་སུན་འབྱིན་པ། རྣམ་པར་སུན་འབྱིན་པའི་སྟོབས། སྡིག་པའི་སྡིག་པ་དེ་སྐྱོན་དུ་མཐོང་སོང་ན་སྡིག་པ་དེ་སྤང་གི་རེད་པ་དང་སྡིག་པའི་གཞི་ལ་ཞུགས་གི་མ་རེད་པ་དང་སྐྱོན་ཡིན་པ་ཧ་གོ་ཡོང་དུས་ཡོན་ཏན་དུ་མཐོང་བ་ཡིན་ན་སོ་སོས་བླང་ཡོང་གི་རེད་པ་དང་སྡིག་པ་དེ་འོ་དེ་རེད། སྡོམ་སེམས་བཅས། ཉེས་པ་ལས་སླར་ལྡོག་པའི་སྟོབས། སྡོམ་སེམས་འདི་ལེགས་པར་ཤིན་ཏུ་བརྟན་པར་བྱ་དགོས་རྗེས། བཤགས་པའི་ཕན་ཡོན་ཐོས་ནས་ཇི་མི་སྙམ་པར་མི་འཇོག། སྡོམ་སེམས་བྱེད་ལུགས་ཀྱང་ཚིག་རྩུབ་སོགས་ཧ་ཅང་འོང་ཉེ་བ་རྣམས། ད་དེ་སོགས་རྟེན་གྱི་སྟོབས། རྣམ་པར་སུན་འབྱིན་པའི་སྟོབས། དེ་ནས་ཉེས་པ་ལས་སླར་ལྡོག་པའི་སྟོབས། ཉེས་པ་ལས་སླར་ལྡོག་པའི་སྟོབས་ཟེར་སྒང་ལ་ད་ཉེས་པ་ནང་ལ་སོ་སོ་ལྷུང་ཚར་བ། ཉེས་པའི་འདམ་འདྲ་པོ་ཅིག་ནང་ལ་འདམ་རྫབ་ནང་ལོགས་ལ་སོ་སོ་ལྷུང་ཚར་བ། དེ་ལས་ཡར་ལྡོག་ཡ་དེ་རེད། དེ་ལས་སླར་ལྡོག་པ། འདམ་རྫབ་ལས་ཡར་ལྡོག་ཡ་དེ། སླར་ལྡོག་པ་ཉེས་པ་ལས་སླར་ལྡོག་པའི་སྟོབས་ད་དེ་སྡོམ་སེམས་རེད། ཕྱིན་ཆད་ངས་ཕ་གི་ཉེས་པའི་གཞི་ལ་ཞུགས་ཀྱི་མེད། ཕྱིན་ཆད་ཉེས་པ་བྱེད་ཀྱི་མེད།

ལར་སྐད་ཆ་མང་པོ་བཤད་དེ་འགལ་ཟླ་དང་ཚིག་རྩུབ་བྱས་ཏེ་ལམ་སང་ལམ་སང་མིས་གཅིག་ལབ་ཡོང་དུས་ལམ་སང་མི་ལ་ཕོག་བསྡད་ཡ་འདྲ་བ་ཅིག་རེད་བ་དང་འདི་གར་ཕོག་བསྡད་ཡ་ཕ་གིར་ཕོག་བསྡད་ཡ་འདྲ་བ་ཅིག་མི་ཁ་ཤས་གཤིས་ཀ་དེ་འདྲ་བྱས་པ་རེད་བ་དང་ཚིག་རྩུབ་དེ་ཁ་ལ་ཡོང་ཉེན་ཆེན་པོ་ཡིན་ཙང་ད་ངས་རྩ་བ་ནས་པའི་སྤང་གི་ཡིན་རྒྱུན་ནས་ཚིག་རྩུབ་བྱེད་གི་མེད་ཟེར་ཏེ་ད་སྐྱག་རྫུན་འགྲོ་ཡག་གི་ཉེན་ཁ་ཡོག་རེད། ལོ་པ་དག། ཚིག་རྩུབ་དེ་རིང་ཚིག་རྩུབ། ད་ནས་བཟུང་སྟེ་ཚིག་རྩུབ་རྒྱུན་ནས་ལབ་གི་མིན་ཟེར། སྐྱག་རྫུན་འགྲོ་ཡག་གི་ཉེན་ཁ་ཡོད་རེད། དེ་འདྲ་པོ་ད་ཚིག་རྩུབ་སོགས་ཧ་ཅང་དབུགས་ཉེ་བ། ཚིག་རྩུབ་དང་ཨ་ནི་ངག་འཆལ་དང། ཨོ་ད་དེ་ཚོ་རེད། འོང་ཉེ་བ་རྣམས་སླན་ཆད་གཏན་ནས་མི་བྱེད་ཅེས་པའི་ཚིག་ཙམ་བརྗོད་པས་རྫུན་དུ་འགྲོ་ཉེན་ཆེ། འགྲོ་ཉེ་ཞིང།

ད་ཞོགས་ཀས་ནི། བྱས་ནས་དེ་རིང་གི་ཉི་མ་ལ་ངས་ཕ་གི་ཚིག་རྩུབ་རྒྱུན་ནས་བྱེད་གི་མེད། ཚིག་རྩུབ་རྒྱུན་ནས་ལབ་གི་མེད་ཟེར་ཡ་ཅིག་དང་ཚིག་དཔེ་དེ་ཚིག་རྩུབ་རེད་བ་དང་ཨ་ནི་གཞན་དག་སྡིག་པ་གང་ག་དེ་རེད། དེ་རིང་གི་ཉི་མ་འདི་ལ་མི་བྱེད་སྙམ་པ་སོགས་ཉིན་རེ་བཞིན་རེད་བ་ཡང་བློས་གང་ཐག་ཆོད་པ་དེ་གང་ཐུབ་སྤང་ན་ཨ་ནི་ཉིན་གཅིག་བཞིན་སྤོང་ཐུབ་པའི་གནད་ཡོད། ཟེར་བ་དང།

འོ་ད་དེ་ནས་དེ་ལྟར་སྦྱངས་པས་རྒྱུན་གཅོད་ནུས་པ་བདག་གི་བླ་མ་རིན་པོ་ཆེའི་མན་ངག་ཐབས་མཁས་ཀྱི་འཕྲུལ་ཆེན་པོ་ཡིན་གསུངས། ད་འདི་སོང་ང་ད་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ལ་གཙོ་བོ་གཙོ་བོར་དྲུག་གསུངས་པས། སྔར་བྱས་པ་ལ་འགྱོད་པའི་སྒོ་ནས་དངོས་སུ་དག་པར་བྱེད་པའི་ཐབས། ད་འགྱོད་པ་དེ་དགོས་ཀྱི་རེད་བ་དང་སྡོམ་སེམས་དང་འགྱོད་པ། ད་དེ་ལ་ད་ཐབས་དེ་གཉེན་པོ་དེ་ལ་དེ་བཞིན་གཤེགས་པའི་མཚན། བརྗོད་ཡ། རོ། དཔེར་ན་ལྟུང་བཤགས་ཀྱི་མཚན། འོ་ད། ལྟུང་བཤགས་ཀྱི་ལྷ་སུམ་ཅུ་སོ་ལྔ་གི་མཚན་བརྗོད་ནས། དཔེར་ན་སངས་རྒྱས་རེ་རེ་གི་མཚན་བརྗོད་ན་ཡང་བསྐལ་པ་པི་ཀའི་མང་པོ་གི་སྡིག་པ་ཁ་ཤས་པའི་ཁྲི་ཡི་སྡིག་པ་དག་འབུམ་གྱི་སྡིག་པ་དག་ཡང་གསུངས་འདུག་བ། འོ་ད་དེ་བཞིན་གཤེགས་པའི་མཚན་བརྗོད་ཡ། ད་དེ་ནས་གཟུངས་སྔགས་ཟབ་མོ་འདོན་ཡ། གཟུངས་སྔགས། སྔགས་འདོན་ཡ། རོ། ད་ཡིག་བརྒྱ་འདོན་ཡ་འདྲ་པོ་དང་དམིགས་བརྩེ་མ་འདོན་ཡ་འདྲ་པོ་དང། འོ་ད་དེ་འདྲ་གི་དང་དེ་རེད། གཟུངས་སྔགས། ཨ་ནི་མདོ་སྡེ་ཟབ་མོ་ཀློག་པ། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཀློག་ཡ། དེ་ནས་སྟོང་ཉིད་བསྒོམ་ཡ། ཨ་ནི་མཆོད་པ་ཕུལ་ནས་སྡིག་པ་དག་ཡ། དེ་རེད་མཆོད་པ་ཕུལ་ཡ། དེ་ནས་སྐུ་གསུང་ཐུགས་རྟེན་བཞེངས་ཡ། འོ་ད་སྐུ་བཞེངས་ཡ། འོ་ད་ཐུགས་ཀྱི་རྟེན་བཞེངས་ཡ། གསུང་གི་རྟེན་བཞེངས་ཡ། སྐུའི་འོ་ད་སྐུ་གཟུགས་ལ་བརྟེན་པ་རྣམས་གང་འགྲུབ་ཅིག་བྱ། དེ་ཙམ་མ་ཟད་ཨ་ནི་མཐོལ་ལོ། བཤགས་སོ་ཞེས་པའི་ཚིག་དངོས་སུ་མ་བརྗོད་ཀྱང་སྡིག་པ་འདག་པའི་ཆེད་དུ། མ་ཎི་བགྲང་བ་ཚུན། དགེ་བ་ཅི་བྱེད་ཀྱང་གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་སུ་འགྲོ། ད་ཙམ་གྱིས་སྡིག་པ་དག་ཡག་གི་ཆེད་དུ་སོ་སོའི་ཕ་གིའི་དགེ་བ་ག་འདྲ་ཕྱག་སྐོར་བྱང་འདྲ་བོ་དགེ་བ་ག་འདྲ་ཅིག་བྱས་པ་ཡིན་ན་ཡང། དེ་ནས་མ་ཎི་འདོན་པ། དག་པའི་ཆེད་དུ་མ་ཎི་བགྲང་བ་ཚུན། འདི་ནི་དེ་ལ་འགྲོ་གི་རེད། སྡིག་པ་དག་ཡག་གི། གཉེན་པོ་ཀུན་ཏུ་སྤྱོད་པའི་སྟོབས་ལ་འགྲོ་གི་རེད་གསུངས་པ་རེད། སྟོབས་སུ་འགྲོ་བས་རང་ཅག་གྲྭ་ཚང་ལྟ་བུའི་ཆོས་གྲྭ་ལ་འགྲོ་བའི་ཚེ། ད་ཆོས་གྲྭ་ལ་འགྲོ་མཁན་རེད་བ་ད། གྲྭ་པ་གྲྭ་ཚང་ཚོ། ཨ་ནི། ཚ་གྲང་དཀའ་སྤྱད་བྱེད་པ། དཀའ་སྤྱད་བྱེད་དགོས་རེད་བ་ད་ཆོས་གྲྭ་ལ། འཁྱག་ཡོང་གི་རེད་ཚ་ཡོང་གི་རེད་ཚིག་ཡོང་གི་རེད་བ་ད། དཀའ་ལས་ཡོད་རེད་བ་ད། ཚོགས་ཆོས་གྲྭར་འགྲོ་ཡ་དེ། དཀའ་ལས་ཡོད་རེད་དེ་དཀའ་ལས་ལ་མ་འཛེམ་པ་བྱས་ན། སྡིག་པ་དག་ཡག་གི་དེ་ཡོང་གི་ཡོད་རེད། ཚ་གྲང་དཀའ་སྤྱད་བྱེད་པ་ཀུན་ཀྱང་སྡིག་པ་འདག་པའི་ཆེད་དུ་བསམ་ན་དེ་ཡི་རྒྱུ་ལ་འགྲོ་གི་རེད། དེ་ཡི་རྒྱུར་འགྲོ། དེ་ཡང་སྟོབས་བཞི་ཚང་བར་བྱེད་དགོས། གོང་གི་དྲུག་པོའི་ནང་ནས་མཚན་ལ་བརྟེན་པའི་གྲས་འཇུག་པ་བདེ་ཞིང། དམ་པ་གོང་མའི་ཕྱག་སྲོལ་བཞིན་ལྟུང་བཤགས་དང་འབྲེལ་བའི་ཕྱག་འཚལ་བར་རང་འཚལ་བ་རང་བྱས། ད་ཕྱག་ཕུལ་གི་ཡིན་ན་ཕྱག་བསགས་མཁན་ཡིན་ན་ལྟུང་བཤགས་དང་འབྲེལ་ནས་ཕྱག་བསགས་ན་ཡག་པོ་ཡོད་རེད། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་ཕྱག་ལེན་རེད།